གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་བཞི་བཅུ་ཞེ་དགུ་རབ་བྱུང་བཅུ་བདུན་པའི་ཆུ་སྟག་ལོ་བོད་ཟླ་བཅུ་གཅིག་པའི་ཚེས་བརྒྱད་དང་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་རེས་གཟའ་པ་སངས་རེད། རྣམ་པ་ཚོས་གངས་ལྗོངས་གླེང་སྟེགས་ལ་གསན་རྒྱུར་དགའ་བསུ་དང་བཅས་བཀའ་དྲིན་ཆེ་ཞུ་གི་ཡོད།

རྩོམ་པར་སྐུལ་བའི་རྒྱུ་རྐྱེན་དང་ཀུན་སློང་རྩོམ་དོན་དེ་མིན་དེབ་འདིའི་དཀར་ཆག་ལྟར་རིམ་པ་དང་བོ་སྟེ། རྒྱལ་སྤྱིའི་འགྲན་རྩོད་ཁྲོད་ཀྱི་བོད་ཀྱི་ལས་དབང་ཞེས་པ་དང་རིམ་པ་གཉིས་པ། བོད་ཀྱི་རྒྱལ་ཁབ་སྟོང་བ་དང་མི་སེར་སྤེལ་བྱེད་ཀྱི་དུས་སྐབས་སུ་ཀུན་ནུ་གི། འདི་གཉིས་བཤད་ཚར་སོང་ནི་རེད། ད་ཐེངས་འདིའི་གངས་ལྗོངས་གླེང་སྟེགས་ཀྱི་སྐབས་སུ་བབ་པའི་གླེང་གཞི་ཅི་ཞིག་ཡིན་ཟེར་ན་ལེ་ཚན་སྔོན་མའི་མུར་མཐུད་ནས་གཤམ་གྱི་རིམ་པ་ཁག་ངོ་སྤྲོད་བྱེད་རྒྱུ་དང་དེ་མིན་ལོ་རྒྱུས་དཔེ་དེབ་འདི་འབྲི་རྩོམ་གྱི་བརྒྱུད་རིམ་དང་པར་སྐྲུན། བོད་རྒྱ་ཕྱི་གསུམ་ནས་དཔེ་དེབ་འདིར་གདེང་འཇོག་དང་དོ་སྣང་ག་ཚོད་ཅིག་བྱས་ཡོད་པ་དང་དཔེ་དེབ་འདིའི་ཟུར་ལྟ་གི་ཡིག་ཆ་དང་ཁྱད་ཆོས་སོགས་གླེང་རྒྱུ་ཡིན། ཟླ་འདིའི་གདན་ཞུ་སྐུ་མགྲོན་ནི་བོད་རྒྱལ་ཁབ་སླར་གསོ་དང་སྲོལ་ལོ་རྒྱུས་ཞེས་པ་རྩོམ་མཁན་བོད་རྒྱ་ཡིག་རིགས་གཉིས་ཀྱི་རྩོམ་པ་པོ་དང་ཞིབ་འཇུག་པ་སྐུ་ཞབས་ལྷ་སྡེ་གནམ་ལོ་ཡག་ཡིན། གནམ་ལོ་ཡག་ཨ་ནི་ཁྱོད་གངས་ལྗོངས་གླེང་སྟེགས་ནང་མུ་མཐུད་ནས་ཞུགས་ནོ་དགའ་བསུ་ཞུས་ནས། གོ་སྐབས་བསྟན་ནོ་བཀའ་དྲིན་ཆེ། ཐོག་མར། ཁྱོས་ལོ་རྒྱུས་ཀྱི་དེབ་འདི་འབྲི་རྩོམ་གྱི་དུས་བརྒྱུད་རིམ་དང་ཨ་ནེ་ད་དེབ་འདི་ནམ་ཟིག་ག་པར་སྐྲུན་བྱས་པ་དང་ད་དེབ་ཁུར་གི་ཤོག་གྲངས་ཆི་མོ་ཟིག་ཡོད་ན་དེ་ངོ་སྤྲོད་ཐུབ་མེད་ལ། ཧའེ་འདི་དཔེ་དེབ་འདི་འབྲི་འགོ་རྩོམ་རྒྱུ་ཉིས་སྟོང་བཅུ་བཞི་གི་ཟླ་ལྔ་བ་གི་ཚེས་གཅིག་ནས་དངོས་སུ་འགོ་བཙུགས་ཨ་ནེ་ཉིས་སྟོང་བཅུ་དྲུག་གི་ཟླ་དགུ་པའི་ཉིན་ད་འདི་ཐོག་མ་གི་ཉིན་ནི་མ་ཕྱི་རོབ་ཟིག་ཉིན་ཚར་སོང། ཉིས་སྟོང་ཉེར་གཅིག་གི་ཉིན་ཟླ་དང་བོ་གི་བར་དུ་ད་མགོ་ནས་མཇུག་བར་དུ་དེབ་ཧྲིལ་བོ་བསྐྱར་ཞིབ་དང་ཨ་ནི་དག་བྱ་ཡི་གེར་བཀག་ཞིབ་བསྡུར་བརྗོད་གཞི་མཐའ་དག་གི་ནང་ནས་ཉིན་ད་སྣོན་རྒྱུ་བསྣན་ཕར་ར་འཐེན་རྒྱུ་འཐེན་ཨ་ནི་ཉིན་དུ་ཨ་མོ་ཐེངས་ཉིན་ཨ་གསུམ་ཟིག་བརྒྱུད་དེ་ཉིན་ད་མཐའ་མ་གི་མ་ཕྱི

ཁ་སྐོང་ཡིན་གྱི་ན་ཅང་བུ་གཟུགས་གཟུགས་ཡིན་གྱི་ན་དམ་ཅིང་འགལ་གྱི་ན་ད་དམ་ལྟོ། དེབ་འདི་དཔར་སྐྲུན་བྱེད་རྒྱུ་ཉིས་སྟོང་ཉེར་གཅིག་གི་ཟླ་བ་བཅུ་བ་གི་ནང་ཐེ་ཝན་ནས་ཡིན་གྱི་ན་དཔར་སྐྲུན་བྱས་ནི་ཡིན། ཤོག་ལྷེ་ལྔ་བརྒྱ་ར་ཉི་ཤུ་རྩ་ལྔ། ཨ་ནེ་ལུང་འདྲེན་ཡིག་ཆ་ད་འདྲ་མི་འདྲ་བའི་དགུ་བརྒྱ་ར་བདུན་ཅུ་དོན་དགུ། སྲིབ་ཀུ་ལུའི་ཡིག་ཆ་ཧ་ཅང་གི་ན་ད་ཁག་དོན་ཚན་བཅོ་ལྔ་གི་ནང་ཡིན་ཡོད།

ཡིན་གྱི་ན་གཅིག་ཡིན། དེ་ནས་གཞན་གཅིག་སྟེ། གཅིག་དགུ་ལྔ་བཅུ་ང་དགུ་གི་ཟླ་བ་བཞི་བའི་ཚེས་ཉེར་བརྒྱད་ཀྱི་ཉིན་གྱི་དཔེ་ཆ་ནི་དམར་ཤོག་དབུས་གཞུང་གི་མི་དམངས་འཐུས་མི་ཚོགས་ཆེན་གྱི་སྟེང་ནས་ཡིན་ན་ད་དེ་མོ་གི་བོད་གི་གནད་དོན་ཐད་ཀྱི་གྲོས་ཆོད་ཡིན། དེ་ནས་གཅིག་སྟེ། གཅིག་དགུ་བདུན་ཅུ་དོན་བརྒྱད་ཀྱི་ཟླ་བ་བཅུ་གཉིས་ཀྱི་ནང་དམར་ཤོག་དབུས་འཐབ་ཕྱོགས་གཅིག་གྱུར་ཁང་གིས་ད་རྒྱ་ནག་དམར་ཤོག་དབུས་གཞུང་ལ་བཏང་ནོ་གི་གསང་བའི་སྙན་ཞུའི་ཆ་སྙེར་འདྲ་ཨ་ལིའི་རུ་ཚོགས་དང་དུས་ཚོད་བོད་མི་ཚོར་ཕྱིར་ལོག་པའི་གནད་དོན་ཐད་ཀྱི་དགོངས་སྐོར་སྙན་ཞུ་ཞུ་གོ་ནུས་ཡིན། ད་རུང་གཞན་གཅིག་སྟེ། གཅིག་དགུ་བརྒྱད་ཅུ་གྱ་བདུན་གྱི་ལོ་དགུ་འདི་ན་ད་ཨ་རིའི་གྲོས་ཚོགས་ཀྱི་བོད་དོན་གྲོས་ཆོད་ལས་ཡིན། ནས་གཞན་གཅིག་སྟེ་ཉིས་སྟོང་བདུན་གྱི་ལོ་དེ་རྒྱ་ནག་དམར་ཤོག་གཞུང་གི་གཏན་ལ་ཕབ་ནོ་གི་བོད་བརྒྱུད་ནང་བསྟན་གྱི་སྤྱི་ཁྱབ་དོ་དམ་བྱེད་ཐབས་དང་དགོན་པ་དོ་དམ་བྱེད་ཐབས་ཀྱི་ཁྲིམས་སྲོལ་ཁག་གཉིས་ཡོད། ད་གཞན་གཅིག་སྟེ་ཡིན་ན་ད་ལྷག་པར་དུ་གལ་ཆེན་གཅིག་སྟེ་གཅིག་དགུ་ལྔ་བཅུ་ཐམ་པ་གི་ལོའི་ད་ར་ཤི་ཡ་དམར་ཤོག་གཞུང་དེ་ན་འདྲ་སུའུ་ལིན་གྱི་ན་འདྲ་དེའི་གཞུང་ར་ཨ་ནི་རྒྱ་ནག་དམར་ཤོག་གཞུང་གི་བར་བཞག་ནོ་གི་གསང་བའི་ཆིངས་ཡིག་ད་རུང་གྱི་ན་དེ་ཨེ་འབྲི་གི་གྱི་ན་ད་ལ་ཆོས་ཉིད་ཀྱི་ཆ་ཁ་ཤས་གྱི་ན་ཡོད།

རྩ་བའི་ཆ་ནས་ད་ཞིབ་འཇུག་བྱས་དང་གནང་དགོས་སའི་ཨ་ནི་དེང་རབས་ལོ་རྒྱུས་ཞེས་བརྗོད་ཚེ་དོན་དག་ཧ་ཅང་གི་དཀའ་ཚེགས་ཅན་ཟིག་རེད། གཅིག་ནས་དེ་ལ་ཨ་ནི་ཆུ་ཚོད་མང་ཟིག་གཏང་དགོས་གི་གཉིས་ནས་དེ་དཔྱད་ཡིག་མང་ཟིག་འཚོལ་བསྡུ་དགོས་གི་ཡིན་ན་ར་ད་ཆོས་ཡོད་ན་ད་ཅིག་ལོ་མང་ཟིག་ལྔ་དྲུག་ཟིག་བེད་སྤྱོད་བཏང་བསྡད་ལས་དཀའ་ལས་དེ་ཐམས་ཅད་ལས་ཡིག་གོ་ཆད་དུ་བསད་ལས་དེ་ནས་ད་འདི་ན་གླེང་བཞིན་པའི་བོད་རྒྱལ་ཁབ་ཧུར་བརྩོན་ཏང་ཙུའི་ལོ་རྒྱུས་ཟེར་གོ་ནོ་གི་གནས་དེབ་རྒན་འདི་མོ་ཟིག་ལེགས་འགྲུབ་བྱུང་བཏང་ཟིག་ད་དེབ་འདི་དཔར་ནོ་གི་རྗེས་ནས་ད་བོད་ཀྱི་སྤྱི་ཚོགས་རྒྱ་རིགས་ཀྱི་སྤྱི་ཚོགས་དེ་མིན་ཕྱི་རྒྱལ་གྱི་སྤྱི་ཚོགས་དེ་ཚོའི་ནང་ན་གདེང་འཇོག་དང་དོ་སྣང་གཅིག་ཆེན་པོ་ཟིག་བྱུང་སོང།

རེད་ད། དཔྱད་ཡིག་གི་འབྱུང་ཁུངས་ཡིན་ན་ད། རེད་ད་བོད་ཡིག་རྒྱ་ཡིག་དབྱིན་ཡིག་ཀི་ར་ཤི་ཡ་ཡིག་ཡིན་ན་ད་ཡིག་རིགས་བཞི་རེད་ད་ཡིན་ན་ར་མང་ཆེ་ཤོས་དེ་ཨ་ཡིག་རེད་ཡིན་ན་ད་གཙོ་བོ་རྒྱ་ཡིག་རེད་ཡིན་ན་ད་རྒྱ་ནག་དམར་ཤོག་གཞུང་གི་ཡིན་ན་ད། ད་ཡིག་ཆ་ཨར་ཀ་གཙོ་བོ་བཟུང་ཡོད་བ་རེད་ཡིན་ན་ད་དཔེར་མཚོན་ཙམ་བྱས་ན་ད་རྒྱ་ནག་དམར་ཤོག་མཐོ་རིམ་དཔོན་རིགས་ཁག་གི་ཡིན་ན་ད་གསུང་རྩོམ་ཟེར་ན་རེད་རང་རྣམ་ཟེར་ན་རེད་འདི་ཚོ་ཡིན་ན་ད་གཙོ་བོ་གཅིག་ཡིན།

སྐབས་ཐོག་གི་གནས་ཚུལ་ཡིན་ན་ད་ང་ན་ནང་ཉིས་སྟོང་ལོ་དེ་ཨ་རིའི་དབུས་ད་ཚོ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཁང་ང་སོང་ཡིན་མི་ད་དེ་དུས་དེ་རིང་ཉེས་ཀྱི་ལོ་རབས་ལྔ་བཅུ་གྱི་ནང་འཛུལ་ཡིན་ན་ད། ཞིན་ཧྭ་ཉིན་རེའི་ཚགས་པར་མི་མང་ཉིན་རེའི་ཚགས་པར་ལ་སོགས་པ་ཡོད་ག་གི་དེ་ཨེ་ཧ་གི་ཡིས་བྲིས་ཡོད་ཨ་ནི་ཡིན་ན་ད་ལྷག་པར་དེ་ཚོ་མི་མང་ཉིན་རེའི་ཚགས་པར་གྱི་སྟེང་ན་གྲོས་མཐུན་དོན་ཚན་བཅུ་བདུན་དེ་ཡིན་ན་ད་ཉི་མ་གཉིས་གཟུགས་ཀྱི་ཐིག་ལེ་མེད་པའི་སྟངས་གཟུགས་ད་བོད་རྒྱ་ལྷན་རྒྱས་རེད་ཡོད་གི།

ཨ་ནི་ད་བཞི་བ་དེ་ད་ངའི་ཞིབ་འཇུག་གི་ལས་གཞི་འདི་ད་ལས་ཞོར་བྱས་ད་ཚོགས་སྐྱོར་ནས་འདི་འགྲུབ་རྒྱུ་ཅིག་རེད་ཨ་ནི་ད་དུས་ཁོ་གིན་གྱི་ནི་འདི་ལ་འགྲོ་སོང་གཏོང་མཁན་གྱི་མི་རྐང་གཅིག་ག་ར་བྱུང་མེད་དུས་ཁོ་གིན་གྱི་ནི་ད་ད་ང་རང་གིས་མ་ཤེས་མ་རིག་ག་ད་མ་མཐོང་ས་ད་བྱུང་ཡོད་སྲིད་པ་རེད་མ་གཏོགས་ཨ་ནི་ད་མི་གཞན་གྱི་ཤུགས་རྐྱེན་ཅིག་ག་ར་ང་ཐེབས་མེད་རང་གི་བསམ་བློ་རང་དབང་གིས་ཡོང་རྒྱུ་ཡིན།

ལོ་སོགས་ནི་ཁྱོད་རང་ག་ནས་ཆ་གཅིག་བཞི་སྟེ་དྲངས་སོང། ད་ཞུ་ནི་ད་ལེ་ཚན་སྔོན་མའི་རྒྱུན་ལྟར་ར་ད་མུ་མཐུད་ལ་འདུག་ཨ་ནི་བགྲོ་གླེང་བྱེད་ཀྱི་ཡིན། ད་གོང་ཨ་ནི་རིམ་པ་དང་བོ་ར་གཉིས་པ་གཉིས་བཤད་བཏང་ནས་ད་རིམ་པ་གསུམ་པ་རེད། རིམ་པ་གསུམ་པ་དེ་བོད་ལ་ཁྱོན་ཡོངས་སུ་མི་སེར་སྤེལ་བའི་དབང་བསྒྱུར་དང། རིགས་བསྒྱུར་གྱི་སྲིད་ཇུས་དེ་ཨ་ནི་ལག་བསྟར་ཟེར་གོ་ནོ་གི་དེའི་ནང་དུ་རེད་དེའི་ནང་དུ་ན་ཨ་ནི་དྲི་བ་གཉིས་ཡོད། དྲི་བ་དང་བོ་དེ། དུས་རབས་ཉི་ཤུ་བའི་ལོ་རབས་དྲུག་ཅུའི་ནང་གི་བོད་ཕྱི་ནང་གི་གནས་སྟངས་དེ་ངོ་སྤྲོད་ཅིག་རོབ་ཙམ་ཟིན་མེད་ལ། ཨ་རེ། ཧ་འདི་བོད་ནང་མཚོན་ན་སྐབས་དེར་ད་ཚོ་ཡིན་ན་ད་ནི་གོང་ནས་བཤད་ནོ་རྒྱ་ནག་དམར་ཤོག་གཞུང་གི་བོད་ནང་ང་གསང་བའི་དཀའ་དམག་ཅིག་དེ་ནང་གི་ཡིན་ན་རྒྱང་གི་ཧ་གི་གི་དྲ་བ་རེད་ཨ་མས་ཡིན་ན་ཧ་ཆ་ཞིག་གི་བདེན་རྒྱུ་ལུགས་དཀའ་བའི་དག་གཙོ་བོ་དེར་གཅིག་གི་ལྔ་བཅུ་ང་བརྒྱད་གི་ལོ་ནས་བོད་ལས་ལག་དེར་ནས་གི་བོད་གི་ཡིན་ན་ད་མཆོང་སྐྱོད་ཆེན་མོ་གི་སྲིད་ཇུས་རེད། ད་བོད་མི་མང་གི་ད་མི་ཤི་ཐེབས་སོང་བ་རེད།

ཨ་ནི་ཡིན་ན་འདི་ཡིན་ན་ཕྱོགས་གཅིག་རེད། ཨ་ཕྱུག་གི་ནང་མི་ཡིན་ན་ད་རྒྱ་གར་དེ་དག་ཨ་སྐད་ལ་རོགས་སྐྱོར་གི་འོག་ནས་ཡིན་ན་སྐད་རིགས་རིགས་ཧ་ཅང་ཡིན་ན་ད་ཨ་ཕྱུག་གི་སྟག་མི་ཡིན་ན་གསར་བ་མང་ང་ཟིག་གི་ཕྱུག་ཡིན་ཡིན་ན་ད་གོང་འཕེལ་གཏོང་དགོས་ཡིན་ན་ཧ་གི་གཞོག་གི་ད་ཆབ་སྲིད་གི་ཐད་ནས་གཅིག་གི་ལྔ་བཅུ་ང་དགུ་གི་ལོ་དྲུག་ཅུ་རེ་གཅིག་གི་ལོ། དྲུག་ཅུ་རེ་ལྔ་གི་དགུན་ཉིན་ལོ་དེ་མཉམ་འབྲེལ་རྒྱལ་ཚོགས་ར་དེ་ཡིན་ན་ད་བོད་གི་གནད་དོན་འདི་ཡིན་ན་ཤག་ཏུག་ཡིན་ད་ལི་ད་བོད་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་ཡོད་མོད་གི་ངེས་ལེན་གྱི་གྲོས་ཆོད་གསུམ་དགོས་ཡོད་གི། ད་ནི་ཡིན་ན་ད་དམག་དོན་གྱི་ཐད་ནས་ཡིན་ན་ད་ཨ་རི་གི་ཡིན་ན་རོགས་སྐྱོར་གྱི་འོག་ནས་མུ་སི་ཏང་ནས་ཡིན་ན་ཡིན་གྱི་དམག་དགོས་ཡ་རེད་ཨ་ནི་བོད་ནང་ང་ཡིན་ན་ད་དམག་འཐབ་ཀྱི་རིམ་པ་དེ་གི་འགེབ་ཡོད་རེད་ད། ད་ཡིན་ན་རེད་ད་ལྟ་མ་ལག་ཡིན་ན་ད་བོད་ནང་ནས་ཡིན་ན་ད།

ལོ་བཅུ་གི་མི་ཚེ་གི་ད་ལྟའི་སྔ་གཞུག་ཏུ། ད་ངོས་འཛིན་ཡོད་ནི་ཟིག་གི་ར་ཕལ་ཆེར་ལོ་ཉི་ཤུ་ལྷག་ཟིག་འོག་གི་ད་ད་ལྟ་ཡིན་ན་ར་བོད་གི་ནང་རིག་གནས་གསར་བརྗེའི་ནང་བཞིན་གི་ལས་འགུལ་ཟིག་གི་འགྲོ་དང་འགྲོ་བཞིན་པ་རེད། དེ་འདྲ་ཡིན་དུས་ཨ་ནི་དྲི་བ་གཉིས་པ་དེ་བོད་ནང་གི་རིག་གནས་གསར་བརྗེ་ཆེན་མོ་གི་སྤེལ་སྟངས་དེ་ཆི་མོ་ཟིག་རེད། དེ་དང་ནང་བཞིན་གི་ད་ཅིག་འུ་ཟོ་ཅིག་རྨོངས་དད་ལ་དགའ་ནོ་གི་བོད་མི་མང་འདི་ནམ་རྒྱུན་ཡིན་ན་ར་འདི་མོ་ཟིག་ཡིན་ན་ར་དུས་ཆུང་གི་བོད་མི་མང་བོ་ཟིག་ཡང་མའོ་ཙེ་ཏུང་ལ་དད་པ་ཡོད་ཚུལ་བཤད་ཚུལ་ཟིག་ར་ཡོད་ནི་རེད།

དངོས་ཡོད་གནས་བབ་གི་ནང་ནས་མི་ཚེ་ཁྱིམ་ཚང་རེ་རེ་ཡིན་ན་ད་མའོ་ཙེ་ཏུང་དང་སྟོང་གསུམ་ཡོད་རེད་མའོ་ཙེ་ཏུང་གི་ད་འདྲ་པར་ཡིན་ན་འདྲ་པར་ཡིན་ན་འདྲ་ད་དེ་ཚོ་བཤམ་དགོས་གི་ཡོད་བ་རེད། ད་ངའི་ཁྱིམ་གཅིག་གི་ཡོད་ནོ་གི་ཡིན་ན་ད་ངའི་ནོར་གི་ནང་ནས་མའོ་ཙེ་ཏུང་གི་ཡིན་ན་ད་རྩོམ་བྲིས་གི་ཡིན་ན་ར་འདྲ། ད་མའོ་ཙེ་ཏུང་གི་འབག་ཡིན་ན་ར་འདྲ། ད་མའོ་ཙེ་ཏུང་གི་པར་ཡིན་ན་ར་འདྲ་དེ་རིགས་ད་ཅོ་ཅན་ནི་དམར་ཤོག་གཞུང་གི་ཁྱིམ་ཚང་རེ་རེ་ལ་སྐད་གོ་གི་འདུག།

རིམ་པ་བཞི་བ་དེ་ནི། ད་བོད་ལ་ཁྱོན་ཡོངས་སུ་མི་སེར་སྤེལ་བའི་དབང་བསྒྱུར་དང་ལྷོད་ཉམས་སྐྱོད་ཀྱི་དུས་སྐབས་སུ་སླེབས་པ་ཟེར་གོ་ནོ་གི་རིམ་པ་དེ་རེད། དེའི་ནང་དུ། དྲི་བ་འདི་མོ་ཟིག་གསུམ་ཁྱོར་འདྲི་རྒྱུ་ཡིན་དྲི་བ་དང་པོ་དེ། ད་མའོ་ཙེ་ཏུང་གྲོངས་ནོ་གི་རྗེས་སུ་གྱི་ད་རྒྱ་ནག་གི་འགོ་ཁྲིད་མཐོ་ཤོས་དེ་ཧྭ་ཀོ་ཧྥུང་དེ། ད་དེའི་སྐབས་ཐོག་དེ་ཧ་ཅང་གི་ད་ཅིག་དེའི་གི་དཀྱོག་མཚམས་ཆེན་པོ་ཟེར་ཁི་ད་བྷག་རིག་གནས་གསར་བརྗེ་སོང་མ་ཚར། ད་རྒྱ་ནག་སའི་ཁོ་ནུ་གི་རྒྱལ་ཁབ་འདིའི་ད་ཅིག་སྲིད་བྱུས་ཆི་ཟིག་སྤེལ་རྒྱུ་ན་ལམ་ཕྱོགས་ཆི་ཟིག་སྤེལ་རྒྱུ་ན་དེ་ར་ཅིག་མ་ཤེས་ད་བྷག་ནི་མཚམས་ཟིག་རེད། དེ་མོ་ཟིག་དེའི་སྐབས་སུ་ད་རྒྱ་ནག་གི་ཆེས་མཐོའི་འགོ་ཁྲིད་ཧྭ་ཀོ་ཧྥིང་གི་བོད་ལ་འཛིན་པའི་སྲིད་བྱུས་ཆི་ཟིག་ལ་གཏམ་སྤེལ་ན་ད་ཆི་ཟིག་ལག་བསྟར་ཡོད་གི།

རེད་ད། ད་ཧུའུ་ཡའོ་པང་གི་ཡིན་ན་ད་བོད་ལ་འཛིན་པའི་སྲིད་བྱུས་དེ་ཧར་འཛིན་གི་སྲིད་བྱུས་རེད་ད། ཀན་ཏུང་གི་སྲིད་བྱུས་དེ་གཙོ་བོ་དེ་ཧོ་ཟིག་རེད་གཉིས་ན་ད་ཆུ་ཆབ་སྲིད་བཙོན་མ་ཡིན་ན་གློད་གྲོལ་ལས་རྒྱུ་ཡིན་ན་ད་དེ་ནས་འགོ་ཚུགས་ཡོད་རེད་ཧ་ར་ཨོ་ཀན་ཆབ་སྲིད་བཙོན་མ་ཡིན་ན་ད་མང་ཆེ་ཤས་ཟིག་ལ་དགེ་བ་མེད་ལ་ཡིན་ན་བཟང་ཐང་ལོག་ཡོད་རེད།

འདིའི་སྙན་ཞུ་འདི་ཕོབ་ཨ་ནེ་ཨ་ནེ་འདི་ཧུའུ་ཡའོ་པང་མཛད་ཡིན་ན་སྐབས་དེར་ད་ཚོ་ཡིན་ན་ད་ཧྲུའུ་ཅི་ཁྲུའུ་ཡི་ད་ལྟ་ག་རེ་ལབ་དགོས་རེད་ད་དྲུང་ཆེ་ལྷན་ཁང་ད་འུ་ཚོ་གུག་པ་ད་དེ་དང་དྲུང་ཆེ་ལྷན་ཁང་གི་ཚོགས་འདུ་བསྐོང་ཨ་ནེ་ཡིན་ན་དགེ་རྒན་ཡིན་ན་ད་སྐད་འགྲོ་མི་དགེ་རྒན་ཡ་རེད་དོན་ཡིན་ན་ཕྱོགས་གཅིག་རེད་དོན་ངོ་མ་ཡིན་ན་ད་སྐད་དེ་རིགས་ད་ཚོ་ཡིན་ན་འུ་རྣམས་ནས་གཏོར་བཏང་མི་དགོས་རེད་འོན་པ།

བར་བརྒལ་དང། ད་ཆུ་གློག་ལྷན་ཁང་ཞིང་ཕྱུགས་ཉ་ལས་ལྷན་ཁང་རྒྱལ་ཁབ་འཛུགས་སྐྲུན་རྒྱུ་ཆ་ཁང་དང་འདི་ཚོ་ཡིན་གཏན་འཁེལ་བཞག་པ་རེད། ད་ཕྱིན་འདིའི་ནང་ནས་ཤེས་ནུས་བཟུང་ནས་ཆུ་གློག་ལྷན་ཁང་ར་འདིར་འཛུགས་གང་ཡིན་རེད། བོད་ཀྱི་ནང་ནས་གློག་ཁང་ཆགས་རྒྱུ་གློག་ཁང་ཆི་ཟིག་རྒྱག་དགོས་དགོས་པ་རེད། དེ་དཀའ་སྔགས་རྒྱུ་དགོས་མགོ་བོ་འཛུགས་རེད་ད་འདི་དོན་ཡིན་ན་ཕྱོགས་གཅིག་རེད། ཨ་ནི་ད་ཧུའུ་ཡའོ་པང་གི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ལ་འདི་ན་ད་བསྐལ་པའི་རོགས་སྐྱོར

ད་ས་ཐུ་ན་ང་དེ་ཡིན་ན་ད་གཙོ་བོ་ཨ་བ་རིན་པོ་ཆེ་བོད་རྒྱུན་ནས་ཡིན་ན་བཞུགས་རྒྱུ་ནས་ཡིན་ན་ད་སྔོན་མ་གི་སྐབས་སུ་ད་མི་མང་དམངས་ཆེན་གི་ཨུ་ཡོན་ཀྲང་གཞོན་པ་གི་གོ་གནས་དུ་སླར་གསོ་འོང་གི་ཡོད་ཀྱང་ཨ་ནི་འོ་ན་ང་འཛུགས་སྐྲུན་གནང་གི་རེད་དེ་ག་རེ་ཨ་གི་ད་ཅིག་ད་དཔལ་འབྱོར་གྱི་འཛུགས་སྐྲུན་དུ་འགན་འབུལ་ཡོང་རྒྱུ་ཡིན་ན་ཨ་མོ་ཡིན་ན་ཅིག་རེད་ད། ལགས་སོ་ཨ་ནི་ད་ཏེང་ཞའོ་ཕིང་ཟེར་འདི་ད་ལྟ་བོད་མི་ཕྱི་ནང་ཐམས་ཅད་ལ་ཀི་ཅིག་སྦྱིན་བ་ཡོད་ནི་རྒྱ་ནག་དཔོན་རིགས་ཅིག་ཆགས་ཀི་ཡོད་རེད་ལྷག་པར་དུ་ཅིག་རང་བཙན་མ་ཡིན་པའི་གནད་དོན་ཆི་ཟིག་གི་ཐོག་ན་ར་ཨ་ནི་གྲོས་མོལ་བྱས་ན་ཆོག་ནི་རེད་ཟེར་གི་འདུག་ཏེང་ཞའོ་ཕིང་གི་ཁ་ནས་ཐོན་ན་ཨ་ཟིག་ད་དེ་ཡི་གུ་ཅིག་ཕ་ཕྱིར་ས་དེར་སྡོད་ཐུབ་ནི་རེད་གསུངས་དོན་ནི་སྐད་ཆ་ཅིག་རེད་དེ་འདྲ་ཡིན་དུས་ཏེང་ཞའོ་ཕིང་གི་སྐབས་ལ་ཨ་ནི་བོད་ལ་སྲིད་བྱུས་ཆི་ཟིག་བཟུང་བ་ནི་ན་དེའི་སྐོར་ར་ཅིག་ངོ་སྤྲོད་རོབ་ཙམ་ཟིག་མེད་ལ། ཨོ་རེད་ད་ཏེང་ཞའོ་ཕིང་ནང་ཡིན་ན་ད་ལོ་རུ་བོ་བདུན་ཕྱེད་ཀྱི་འཇིག་རྟེན་མིའི་འོད་ལས་འོག་གི་རྒྱ་ཆེ་གི་བར་དུ་ཡིན་ན་ད་ཅིག་གི་བོད་མི་མང་བ་ཟིག་གི་ད་འདི་ད་ཅིག་གི་རྒྱ་ནག་གི་ཆེས་མཐོ་གི་དབང་འཛིན་པ་ཡིན་ས་རེད་ཅེས་ཁོང་ནི་དེ་མོ་གི་གོ་ནོར་ཟེར་ཆེན་པོ་ཞིག་ཡོང་ནི་རེད་ཨོ་ངོ་མ་ཡིན་རྒྱུ་ལ་དཀའ་ལས་འོང་ན་གཅིག་གི་རྒྱལ་སྤྱི་ཞག་གཅིག་གི་ལོ་དེ་ད་རུང་ཏེང་ཞའོ་ཕིང་དེ་ད་དོན་ཚོད་འཇོན་ཨ་རེད།

ཏེང་ཞའོ་ཕིང་ནོར་གྱི་བྲིས་སྐུར་སྒོམ་ཚུལ་གྱི་ཁྲིད་ཐེབས་ཅི་འགྱུར་ལ་ཡིན་ནོ་ཟེར་བ་བ་ལྟ་བུ་ཡིན་ན་ད་དེ་མོ་གི་ཡིན་ན་གོ་ནོར་རྒྱས་སྐུ་འོག་ནས་གོ་ནོར་ཐེབས་སོང་བ་རེད་ཡིན་ན། ཨ་ནི་ཡིན་ན་ད། ཏེང་ཞའོ་ཕིང་གིས་ཡིན་ན་ད་མ་ཤེས་ན་གཅིག་གི་བདུད་བཞི་དོམ་ཐིང་གི་ལུང་ནས་ལས་ཧྭ་ཀོ་ཧྥིང་ད་ཅིག་རླབས་ཆེན་གཙོ་འཛིན་ཧྭ་ཀྲུའུ་ཞི་ཟེར་བ་སྙན་ཤལ་རབ་དང་རིམ་པ་ཕུ་ལུང་ལུགས་དང་གཉིས་གཅིག་གི་གཟུགས་ཀྱི་སྐོར་ལྔ

གསན་མཁན་རྣམ་པ་ཚོ་བར་གསང་རོལ་དབྱངས་དང་མཉམ་དུ་སྐུ་མཉེལ་ཅུང་ཞིག་གསོ་རོགས་གནང་དང་དེ་ནས་མུ་མཐུད་ནས་བགྲོ་གླེང་བྱེད་རྒྱུ་ཡིན་པས་རྣམ་པ་ཚོས་རྣ་བ་གཞན་ལ་མ་གཡེང་འདི་ལ་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ། བདུན་ཕྲག་རེ་རེའི་གཟའ་པ་སང་ཉིན་གྱི་དགོང་མོ་བོད་ནང་གི་ཆུ་ཚོད་བཅུ་ནས་བཅུ་གཅིག་བར་ཨ་མདོའི་སྐད་ནང་གངས་ལྗོངས་གླེང་སྟེགས་ཞེས་པའི་ཆེད་སྒྲིག་ལེ་ཚན་ཞིག་གོ་སྒྲིག་བྱས་ཡོད་ལ་ལེ་ཚན་དེའི་ནང་གཙོ་བོ

ད་བརྟན་ལྷིང་གི་ཡོད་ཚད་ལ་གནོན་ཐུབ་དགོས་ཟེར་གི་ནོ་ད་དེ་ཅང་ཙེ་མིན་སྐད་ཆ་རེད་ཨ་ནི་དེའི་ནང་ན་ཨ་ནི་ངས་དྲི་བ་འདི་མོ་གསུམ་གི་ནང་ནས་ཧར་དེ་ཞབས་ཀྱི་ལུས་ན་དྲི་བ་དང་པོ་དེ་ཨ་ནི་ད་ཅང་ཙེ་མིན་ད་ཧུ་ཅིན་ཐོའུ་གི་སྐབས་སོ་སོའི་ཨ་ནི་བོད་ལ་འཛིན་པའི་སྲིད་ཇུས་ཆི་མོ་ཟིག་ཡིན་ན་དེ་ཅིག་ངོ་སྤྲོད་རོབ་ཟིག་བྱེད་ར།

ད་ཅང་ཙེ་མིན་སྐབས་སུ་མི་འདྲ་བ་གི་འབོད་ཚིག་དེ་ད་ཁོང་མིང་གི་ཤེས་བྱ་ནོན་གི་ན་ད་བརྟན་ལྷིང་གི་ཡོད་ཚད་ནོན་ནོན་དུ་བ་དེ་ཀུ་མུད་ཨོ་རེད་ད་དེ་གཉིས་ན་ལག་བསྟར་བྱེད་སྐབས་པར་བྱེད་སྟངས་ཉག་སྐྱིལ་འདྲ་བོ་ཅིག་རེད། ད་ཆབ་སྲིད་གི་དཀའ་གནད་གི་ན་ད་གཉིས་ཀྱི་ཚད་འབྱུང་བར་མི་སྲིད་དེ་གི་ན་ད་ཁུ་ནོན་རྒྱག་རྒྱུ་ར

ཨ་བོ་ནི་ང་གི་འདི་སྐད་ཡོད་ཅིག་སྐད་བ་རེད་ད་དུ་དོན་ངོ་མ་ཅིག་སྐད་བ་རེད་ན་ར་དེ་ཐང་ཡིན་ན་ཉམས་དོན་ཡིན་ན་མ་རྩ་དེ་བེད་སྤྱོད་གཏོང་མཁན་གྱི་གུང་ཁྲན་གྱི་རྒྱ་མི་ད་ཁག་ཅིག་ཡིན་ན་དོན་ཧ་བ་རེད་ད་དཔེ་འཇོག་བཞིན་ན་ད་གཏེར་ཁ་སྔོག་འདོན་རེད་ད་ཨེ་ཆོག་ཚོར་སྔོན་སྐྱིད་པོ་ལ་དཔེ་གཅིག་བཞག་ན་གཅིག་གི་སྒྲུབ་ཚུལ་གོ་ལྔ་གི་ལུགས་དེ་ནུབ་སྲིན་མོ་གི་གཏེར་ཁ་གི་མག་ནུས་དེ་རྒྱ་སྒོར་དུང་ཕྱུར་ཆེན་པོ་མི་ལྔ་ཁྲི་ལྔ་སྟོང་དྲུག་བརྒྱ་སོ་བདུན་རེད།

ཨ་ནི་ཨ་ཁུ་ཨ་ཡིག་གི་ནང་དོན་གཙོ་བོ་ཚོ་དེ་དག་རིམ་པས་རིམ་པས་བསྒྱུར་དགོས་ངེས་ལ་དེང་གི་ནང་མགོ་བསྐོར་ཡིན་ན་གཅིག་དང་གང་ངེས་ན་བཟི་ངེས་ངེས་ན་ཨ་ནི་ད་ཆོས་ལུགས་ཀྱི་ཐ་སྙད་ཡིན་ན་ད་མགོ་རྟིང་ངེས་ན་དང་ང་ཡིན་ན་འཇིགས་བ་རེད་ཨ་ནི་ད་ལྷག་པར་དུ་པཎ་ཆེན་གྱི་ཡང་སྲིད་ཀྱི་གནད་དོན་ཡིན་ན་ཧོས་ཀྱི་ཧོས་ཁོང་ཚོ་ཡག་ཤོས་ཅིག་རེད་ཨ་ནི་ཡིན་ན་ད་རྒྱལ་སྤྱིའི་སྤྱི་སྤྱི་གི་ལས་འགུལ་རེད་ཡིན་ན་ད་ལྷག་པར་དུ

ད་ཞི་ཅིན་ཕིང་གིས་ནི་བོད་ནང་སྲིད་ཇུས་ཆི་ཟིག་བཟུང་བ་ཡིན་ན་དེ་ཅིག་ངོ་སྤྲོད་ཟིག་ཐུང་ཐུང་ཟིག་སྐར་མ་གཅིག་ན་ཟིག་གི་ནང་གཅིག་མེད་ལ། ད་ཞི་ཅིན་ཕིང་གིས་བོད་ཀར་བོད་ལ་འཛིན་ནོ་གི་སྲིད་ཇུས་འདི་ཡིན་ན་ད་ད་ཧིན་མི་མ་རིག་གི་རྒྱུ་མཐུད་ཀྱི་ཧིན་དུ་མ་རང་བོད་ཀར་ཡོད་དེ་ཧིན་མི་མ་རིག་གི་བོད་སྐད་རིགས་དྲང་མོ་རེད་ད་ཁོ་རང་གིས་ཕན་ཐོག་དང་དང་ཡིན་ན་ཟིག་ཡིན་གི་ན་ད་དེ་ཁོ་གིས་ཡིན་ན་ད་སྐབས་ཡིན་ན་ད་ཞི་ཅིན་ཕིང་གི་སྲིད་ཇུས་གཅིག་དེ་ཡིན་ན་ཆོག་འོ། ཁུལ་ཟེར་དགོས་འདུག་གོང་གི་ཆོག་པ་འདི་མ་རེད་འདི་ན་ད་རྒྱུ་མཚན་ཆི་ཟིག་ཅིག་དང་ན་ངོ་མ་མ་ཡིན་ན་བོད་རང་སྐྱོང་ལྗོངས་དང་བོད་ཁ་ཕྱོགས་ཀྱི་བོད་ཁུལ་རང་སྐྱོང་ལྗོངས་འདི་ནས་ཁུལ་བཅུ་ནས་རྫོང་གཉིས་བརླ་བཅུག་པ་ཤང་བརླ་བཅུག་པ་འདི་ལ་འདི་ཆ་ཚང་ལ་བོད་ཁུལ་ཟེར་དགོས་པ་རེད་ཨ་ནི་ཁོང་ཚོ་ཚོས་འདི་ན་ད་སྐབས་འདི་ན་འདི་ཡི་སྟེང་ན་བོད་ཁ་ཕྱོགས་ཀྱི་བོད་ཁ་ཅིག་ཨ་ན་བོད་འདི་ཟེར་ལས་བྱེད་དགོས་རེད་འདི་བོད་ཁ་ཅིག་ད་ཁོ་རང་གི་བོད་ལུགས་ཁ་ཅིག་འདི་བོད་ཁུལ་མི་ལོ་བོད་རྒྱུས་འདི་ན་དམག་མི་ལ་གཏོང་ཐུབ་ཀྱི་སྐད་རིམ་པ་གཅིག་རེད། གནས་འདི་ན་ད་ཡང་ད་འདི་རུ་འབུད་ཡོང་ན་ཞི་ཅིན་ཕེན་གྱི་སྲིད་སྐྱོང་དང་རྣམ་པ་འགྱུར་མི་འགྱུར་གྱི་ནི་གསར་བརྗེ་ཡིན་ན་ཉེས་བ་བྱེད་ཀྱི་རེད་ཅེས་ཚང་མ་འདི་སྐུལ་བ་རེད་ད། ཨ་ནི་འདི་ན་ཧ་གི་ཧི་གི་ནི་ཏོག་གླིང་གི་འདི་ལྟག་གི་ན་ད་ཡང་མི་རིགས་པ་ཉིས་སྟོང་བཅུ་གཅིག་གི་ལོ་དེ་ཞི་ཅིན་ཕེན་ཀྲུའུ་ཞི་གཞོན་པ་འདི་ད་ཀྲུའུ་ཞི་གཞོན་པ་དེ་ན་འདི་བོད་རང་སྐྱོང་ལྗོངས་ཟེར་གོ་ནོ་དྲུག་ཅུ་གི་ལོ་ངོ་དྲུག་ཅུ་གྱི་མཛད་སྒོ་ཐོག་ཨ་ཡོང་ཨ་ནི་འདི་ན་ཁོ་རང་བཀྲ་ཤིས་ལྷུན་པོ་ལ་སོང་ཨ་ནི་ཨུ་ག་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་འདི་ན།

དེའི་རྒྱུ་མཚན་ནི་ཁོའི་དོན་དག་མང་ང་ཚོས་ཡིན་ན་དེ་ཡང་ཁོའི་ཞིབ་འཇུག་མེད་ཉམས་མྱོང་མེད་ཁོ་རང་ཆོས་ཀྱི་ཐོག་གི་ཆ་ནས་ཡིན་ན་ད་གི་དམར་ཤོག་གི་དཔོན་རིགས་ཅིག་ཡིན་ན་ཁོ་ཅིག་ནོར་སོང་ང་ཅིག་གོང་དུ་ཡོང་ཆོག་གོ་ནི་མ་རེད་ཨ་ནི་ཡིན་ན་ག་རེ་ད་ཐག་ཆོད་ཨང་དང་པོ་ཡིན་ད་ནི་དེ་ཨ་ནི་ཡིན་ན་ད་ཁག་ཐུབ་ཡིན་ན་ཅིག་འོག་ཐུབ་ཡིན་ན་ད་ཨང་ཕལ་བ་ལ་འཇུག་གི་ཡིན་ན་འདུག་ག་དེ་ཡིན་ན་ད་དོན་དག་ཡིན་ན་གཅིག་རེད།

ཡོན་ཏན་ཐབས་ཅིག་གི་ཐོག་ནས་ཆོས་ཚིག་ག་འདི་གལ་ཆེན་པོའི་གོ་དགོས་ཀྱི་དོན་ན་དཔེ་མཚོན་ད་ག་ཉིས་ཞེས་པ་ཡིན་ན་ད་ཉིས་སྟོང་བཅོ་ལྔ་གི་ལོ་འུ་ར་ཉིས་སྟོང་ཉི་ཤུ་གི་ལོ་དེ་བསྟུད་མར་ད་བོད་གི་ལས་དོན་ཐད་ཀྱི་བཞུགས་མོལ་ཚོགས་འདུ་ཐེངས་དྲུག་པ་དང་བདུན་པ་རེད། འདིའི་ནང་ནས་ཡིན་ན་ད་རྒྱ་ནག་གི་ཡིན་ན་ལོ་འུ་ར་ཉེར་ཆིང་གི་འཆར་གཞི་གི་ནང་བོད་གི་གནད་དོན་འུ་ཡིན་ན་འདི་འུ་ཡིན་ན་བཞག་ཡོད་གི

ལོགས་སུ་ཨཱ་ནི། ད་ལྟ་ནི་རིམ་པ་ལྔ་བ་དེ་རེད་ཨཱ་ནི་ད་གཞུག་ནས་རིམ་པ་དྲུག་གི་ནང་འགྲོ་དགོས་རིམ་པ་དྲུག་པ་དེ་རྒྱ་ནག་དམར་ཤོག་ཚོགས་པའི་བོད་ལ་མི་སེར་སྤེལ་ཡུལ་དབང་བསྒྱུར་ལ་ཨཱ་ནི་ཕྱི་མིག་དང་རྒྱང་ལྟ་ཟེར་གོ་ནོ་དེ་རེད་དེའི་ནང་ནས་ཨཱ་ནི་གི། ད་དྲི་བ་ཟིག་ཨཱ་ནི་གཉིས་འདྲ་ཟིག་གི་འགྲིག་འགྲོ་གི་ཅིག་ཅིག། དྲི་བ་དང་པོ་དེ་ད་ཅི་བོད་ལས་སྐུ་ཤིག་བདམས་ནོ་དེ་རེད་ད། བོད་འདི་ལ་ཨ་ལི་མི་རིགས་ས་ཁོངས་རང་སྐྱོང་ཟེར་ནས་དེ་མོ་གི་སྲིད་བྱུས་ཟིག་རྒྱ་ནག་གཏན་འཁེལ་ཡོད་ནི་ད་ད་ཐོག་གི་ཆེས་ངོ་སྤྲོད་ཟིག་ཨ་གོ་སླ་བོ་ངང་ནས་ཐུང་ཐུང་ཟིག་མེད་ལ། ཨོ་རེད་ད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་གི་ད་གི་མི་རིགས་ས་གནས་རང་སྐྱོང་ལག་བསྟར་རྩ་གནད་ཟེར་གོ་ནོ་འདི་སྤྱི་ལོ་གཅིག་དགུ་ལྔ་བཅུ་ང་གཉིས་ཟེར་ལོ་གི་གི་ཟླ་བ་བརྒྱད་པ་གི་ཚེས་བརྒྱད་གི་ཉིན་དུ་བསྟན་འདུག་ཡིན་ན་ད་དེ་རྒྱ་ནག་དམར་ཤོག་པའི་གཞུང་གི་ཡིན་ན་ད་མི་རིགས་ས་གནས་རང་སྐྱོང་གི་དུས་ཚོད་ཐོག་མ་མ་རེད། ད་དེའི་རིགས་ནི་ད་གཅིག་དགུ་ལྔ་བཅུ་ང་བཞི་གི་ལོ་དེ་དེ་རྒྱ་ནག་དམར་ཤོག་གི་བཅའ་ཁྲིམས་གི་ནང་ང་ཡིན་ན་དེ་ག་རེ་བྱེད་རྒྱུའི་ཧུར་བརྩོན་བྱེད་དགོས་ཀི། བཅའ་ཁྲིམས་འདི་ལ་ད་རྒྱ་ནག་གི་བཅའ་ཁྲིམས་མ་རེད་ག་རེ་གཙོ་བོ་དེ་ཡིན་ན་གཏན་འཁེལ་ཡོད་དགོས་གི་དེ་འདྲ་ལས་སྐུ་འདི་ལས་འགན་དེ་ཡིན་ན། ཨུ་རུ་སུ་ཡིན་ན་སི་ཏཱ་ལིན་རེད།

དེ་ཡིན་ན་ད་མིང་ཐོག་ནས་ཡིན་ན་ད་རྒྱ་ནག་དམར་ཤོག་གཞུང་གི་དབང་སྒྱུར་འོག་ན་མི་རིགས་ས་གནས་རང་སྐྱོང་ས་ཁུལ་ལ་བརྒྱ་དང་ལྔ་བཅུ་ང་ལྔ་འདུག་དེའི་ནང་ན་རང་སྐྱོང་ལྗོངས་ལྔ་ཟིག་ཡོད་གི་རང་སྐྱོང་ཁུལ་སུམ་བཅུ་ཟིག་ཡོད་གི་རང་སྐྱོང་རྫོང་བརྒྱ་དང་ཉི་ཤུ་ཡོད་གི་རང་སྐྱོང་ཡུལ་ཚོ་གཅིག་སྟོང་ཆིག་བརྒྱ་བདུན་བཅུ་དོན་གསུམ་ཡོད་གི་ད་ལྟའི་ས་ཁུལ་འདི་རྒྱ་ནག་དམར་ཤོག་གི་རྒྱལ་ཡོངས་ཀྱི་བརྒྱ་ཆ་གི་དྲུག་ཅུ་རེ་བཞི་ཟིན་གྱི་ཡིན་ད། འུ་ཚོ་བོད་ལ་མཚོན་ན་ད་བོད་རང་སྐྱོང་ལྗོངས་རེད།

དེ་ས་གནས་ཀྱི་མི་རིགས་ཀྱི་ཙམ་ཡིན་པ་མ་གཏོགས་ང་ཚ་ཆ་ཚང་གོ་ཏན་གྱི་ན་ད་ངོ་ཀ་གི་ས་གནས་ཀྱི་ཀ་གི་ད་ཆུ་བོ་ནང་ཀྲུང་རྒྱུང་བའི་ན་འདྲ་ཁི་ལེ་ན་འདྲ་རྫོང་བའི་ན་འདྲ་ཀ་དམར་ཕྱོགས་ཀྲུང་ཧེ་ཀི་རེ་གྱི་ན་ད་དམར་ཕྱོགས་ཀྲུང་ཧེ་གྱི་ན་ད་ཨ་མི་ཀི་གྱི་ན་ད་རྩ་ཁྲིམས་དང་ཧམ་སུ་ན་གྱི་ན་སི་ཡིན་ལ་ལ་ངི་ངི་ཟི་ལོང་ནི་མ་ཏི་ཀུ་ཀི་ཁ་ཚང་གི་ཨ་ནག་ཕ་རེ་གྱི་ན

ད་སྲིད་ཇུས་དེ་ལག་བསྟར་ཡོད་དགོས་རེད། ད་ནི་སྲིད་ཇུས་དེ་ལག་བསྟར་ཆི་ཟིག་གི་ཡུལ་ཁོ་ནོར་བཀའ་རྒྱ་གི་གཟི་ཕུད་ཡོད་པའི་ཐག་གི་སྐུ་ཆུང་ཅན་དེ་ཞག་གཉིས་གི་བཀའ་རྒྱའི་རྒྱ་མ་ཆག་གཏོང་ཆེད་དེ་རྩ་བ་བཟོས་ཡིན་ན་སྲིད་ཇུས་དེ་ཡིན་ན་ད་ལྟ་གི་རྒྱ་ནག་དམར་ཤོག་པའི་གཞུང་དབང་རེད་ཡིན་ན་ད་ལྟ་གི་གཞུང་ཡིན་ན་རང་སྐྱོང་ཟེར་དགོས་ནོ་འདི་མ་རེད་གཞན་སྐྱོང་རེད་རེད་ཡིན་ན་ད་སྐབས་དེ་ཚ་བོ་རེད། ལགས་སོ་དང་པོར་ཐོག་མཐའ་མི་རིགས་ས་ཁོངས་རང་སྐྱོང་དང་ད་ལྟའང་ཕྱིའི་མི་རིགས་ས་ཁོངས་རང་སྐྱོང་ཟེར་དགོས་ནི་དང་མ་སྔོན་ཕྱི་ལས་ནི་འདི་ནི་མི་རིགས་རང་སྐྱོང་ཟེར་དགོས་ནི་ད་ལྟ་ར་རིམ་པ་བཞིན་དུ་ངོ་བོ་ཆ་ཚང་འགྱུར་སོང་ནི་རེད་དང་མ་ད་མི་རིགས་དེ་རང་སྐྱོང་ཟེར་དགོས་ནི་ད་ལྟ་མི་རིགས་དེ་མ་ཡིན་པ། དེ་ཡོད་སའི་ས་ཆ་དེ་རང་སྐྱོང་ཡིན་ཟེར་དགོས་ནི་ད་དེའི་ངོ་བོ་ངོས་འཛིན་གྱི་ཐོག་ནས་ར་རྒྱ་ནག་གི་འདི་མོ། གཞི་བཞག་ནོ། འདི་ཐམས་ཅད་རེད་དེ་མ་གཏོགས་ད་དྲི་བ་གཉིས་པ་དེ། ཆེས་ཆེ་ཟུར་ཡོད་ཁུལ་ན་ཨ་ནི་རྒྱ་ནག་གིས་ད་དུང་མངོན་འགྱུར་བྱས་མེད་པའི་རྒྱལ་སྤྱིའི་ཁས་ལེན་ཟེར་དོན་དང། དེའི་ནང་ནས་ཅིའི་ཕྱིར་བཞག་གི་ཡོད། ཨ་ནི་དེ་གཅིག་ངོ་སྤྲོད་མདོར་བསྡུས་སུ་མེད་ལ། ཨ་རེ་ད་འུ་ཆོས་ཐོག་མ་ཤེས་དགོས་ནི་གོ་དགོས་ནོ་ཡིན་ན་ད་ངས་འདི་ནས་རྒྱ་ནག་ཤེས་དགོས་ནོ་འདི་ཡིན་ན་ད་ད་ལྟ་གི་རྒྱ་ནག་དམར་ཤོག་གཞུང་ཁོ་ན་མིན། རྒྱ་ནག་དམར་ཤོག་གཞུང་དང་ཨ་ནི་མང་བ་གི་ཨ་ནག་གཉིས་ནི་གཉིས་ཀ་ནི་གོ་དགོས། ད་གཅིག་ནས་འུ་ཆོས་འོག་གི་ཨ་ནི་གོ་སྐབས་གཅིག་ར་འུ་ཆོས

དོན་ཚན་དང་པོ་དེ་རང་ཐག་རང་གཅོད་ཀྱི་ཐོབ་ཐང་ལ་ལ་ངོས་འཛིན་ནི་རེད། དེ་ལྟ་ན། ད་དཔལ་འབྱོར་གྱི་རིག་གཞུང་ར་དཔལ་འབྱོར་འདི་ག་རེ་འདི་བཞིན་མི་རིགས་ཐོབ་ཐང་གི་རྒྱལ་སྤྱིའི་ཆིངས་ཡིག་ཡིན་པས་ན་དེ་ཉིད་དང་གཅིག་ནས་ཡོད་ལུས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་དམངས་དེ་ནི་ཆོག་མཆན་གྱི་རེ་འབྱེད་ཡིན་ན་དེ་ལ་ཆོག་མཆན་སྤྲད་མ་དགོས་བཞག་གི།

བ་ལས་འགྱུར་ན་རྟགས་ཡིན། སྣ་ར་རྟགས་ཀྱི་ཆེད་ཡིན་འགྱུར་ན་རྟགས་ཡང། བོད་ལ་འགྱུར་ན་རྟགས་བོད་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་ཡོད་མེད་ཀྱི་རྩོད་པའི་གཞི་གཅིག་ཡང་འགྱུར་ན་ཡང་ཡོད་པ་རེད་རེད་རྒྱ་ནག་གི་བོད་རྒྱ་ཁོངས་ནང་དུ་ཡིན་གྱི་གནས་འགྱུར་ན་དེ་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་དེ་མེད་ཟེར་གི་ཡོད་པ་རེད། ཨ་ར་རྟགས་ཀྱི་ཆོད་དོན་ངོ་མ་རྟགས་གཅིག་གི་དགོས་འགལ་གྱི་སྐབས་ཀྱི་ངག་རྒྱུ།

ལགས་སོ་ནི་ད་སྐབས་འདི་ཐོན་ས་ཚོ་ད་ཆུ་དེབ་བོད་རྒྱལ་ཁབ་ཤོར་སུས་བཏང་ཚུལ་ལོ་རྒྱུས་ཟེར་དགོས་ནོ་དེབ་འདི་ནི་ལེ་ཚན་ཚན་པ་གཉིས་ཀྱི་སྐོར་གི་རིམ་པ་བྲི་སྐབས་སྐབས་འདི་ལས་བཤད་ལས་ཚར་སོང་ཟིག་དེས་ན་ད་ཉན་མཁན་ཟིག་ན་སྐབས་དེ་ཐོན་ན་དེབ་དེ་ཅིག་ནི་ལྟ་འདོད་ཡོད་ནི་མྱི་ཟིག་ན་དེབ་འདི་ཉོ་དགོས་ན་ནི་ཆི་ཉོ་དགོས་ནི་རེད་གང་ན་ཡོད་ནི་རེད་དེ་ཆེས་ནི་གསལ་བོ་ཟིག་མི་ཤེས་ད། དམ་དུ་བསྔོ་དགོས་ད་གཙོ་བོ་བསྐྱར་བཅོས་ཀྱི་ཐོག་ནས་ཡིན་ཨ་ཤུ་ཧ་ཀྲང་ན་འདི་ག་རེ་ད་ཐའེ་ཝན་དང་ཨ་ནི་མ་ལེ་ཤི་ཡ་དང་ཨ་ནི་ཡིན་ན་ད་གན་འདི་ཧྲི་ཇིག་གི་ཡིན་ཁོས་ཚོང་ཁང་གང་མང་ཅིག་ན་གི་ཡོད་ཨ་ནི་ད་ངས་དེ་དྲ་རྒྱ་དུ་ཨ་ནི་གི་ཡིན་འདི་བཅར་འདྲི་འདི་ཧ་སོང་ན་ངས་ཡེ་དུས་དྲ་ཐག་ཏུ་ཧ་ར་གཏོང་དགོས། ལགས་སོ་ཨ་ནི། ད་དུས་ཚོད་དབང་གིས་གན་འདི་དྲི་བ་ཐ་མ་དེ་ཆགས་འགྱོ་གི་ཨ་ནི། སྤྱི་སྡོམ་གི་ཚུལ་དུ་ཨ་ནི་ཁྱོད་ད་དམིགས་བསལ་གཅིག་བཞིན་དུ་ཡོད་པའི་རེ་བ་ར་ཏི་ཆི་ཟིག་ཡོད་ན་ཨ་ནི་ད་གཤམ་གི་སྐར་མ་གཅིག་གི་ནང་གཅིག་གསུང་རོགས་གནང། ཨ་རེ་ཡ་ཡ། ད་འུ་ཆོ། ཀ་བུ་ཁྱི་ལ་ནན་ཏན་གི་ད་འུ་ཆོས་ཤེས་དགོས་ནི་ཟིག་ཨ་གཅིག་བོ་ནོ་འདི། ད་འུ་ཚོ་བོད་མི་མི་རིགས་ཀྱི་ད་ལྟ་ནས་ཡིན་ན་བསམ་བློ་གཉིས་གཏོང་དགོས་ནི་གཅིག་བོ་ནོ་དེ་ཞི་ཅིན་ཕིང་གྱི་ཡིན་ན་རྗེས་ཀྱི་རྒྱ་ནག་གི་ཡིན་ན་དམར་ཤོག་གཞུང་ཡོང་ཟེར་ཁོ་ནོ་ཡིན་ན་འདི་མོ་ཟིག་མ་རེད་དེ་ཕྱིན་ཡིན་ན་ད་རྒྱ་ནག་དམར་ཤོག་གཞུང་གི་ཡི་གེ་གི་ཡིན་ན་ཨ་ནག་ཡིན་ན་གཅིག་ཡོང་གི་རེད་ད་འགོག་མི་ཡི་ཡོང་རྒྱུ་ཡིན་པ་དེ་གི་གསལ་བོ་རེད། དམོད་དམོད་ཆི་ཐོན་ན་དེ་དམངས་གཙོ་གི་གཞུང་ཅིག་ཡིན་ན་འདྲ། ད་དྲག་པོ་གི་གཞུང་ཅིག་ཡིན་ན་དེ་ད་ཆི་རེད་ཚོད་དཔག་ཡིན་ཡིན་ན་ཡེ་མི་ཐུབ་གི་ཡིན་ན་ད་དེ་ཁོ་གི་ཕལ་ཆེར་དེ་ལ་གདོང་ལེན་ཡེ་རྒྱུ་དེ་གྲ་སྒྲིག་ཡེ་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཡིན་ནི་རེད། ད་གཙོ་བོ་གཅིག་དེ་ད་དེའི་རྒྱུན་དུ་བོད་ཀྱི་གནད་དོན་ནི་འཇིག་རྒྱུ་དུ་མ་ནོར་བ་ཡི་གནང་རྒྱུ།

ད་བོད་འདི་ཨེ་ཤ་ཡ་གི་མ་ཡུམ་གཙང་པོ་གི་འབྱུང་ཁུངས་ཡིན་པ་ནི་གལ་ཆེན་གྱི་ཡིན་གྱི་ན་རྒྱ་དཀར་ནག་གི་དཔལ་ཡོན་ནོར་གི་ཨེ་ཤ་ཡའི་དཔལ་ཡོན་གྱི་འབྱུང་ཁུངས་ཡིན་ནོ་ནི་ཡིན་གྱི་ན་ད་བོད་གི་ནང་སྤྱི་སྐོར་དེར་གནས་སྐབས་ཀྱི་ཡར་སྔོན་ན་བོན་བོད་བརྒྱུད་ནང་བསྟན་ཆོས་བོད་བརྒྱུད་ཡེ་ཤུ་ཆོས་ལུགས་བོད་བརྒྱུད་ཁ་ཆེ་ཆོས་ལུགས་འདི་མོ་ཆོས་ལུགས་ཆེན་པོ་བཞི་བྱུང་ཡོད་ནོ་ད་བོད་ཀྱི་ཤེས་རིག་གི་ཆ་ནས་རང་འདྲའི་འཛམ་གླིང་ལ་སྲུང་སྐྱོབ་ཀྱི་རིན་ཐང་དང་སྲུང་སྐྱོབ་ཀྱི་འོས་འགན་ཡོད་ནོ་འདི་འདི་ལ་ཤེས་ཐུབ་དགོས་གི།

ཨོ་ལགས་སོ། གསན་མཁན་རྣམ་པ་ཚོ་དུས་ཚོད་དབང་གིས་ཐེངས་འདིའི་གངས་ལྗོངས་གླེང་སྟེགས་གི་བགྲོ་གླེང་འདི་ལྟ་འདི་ནས་མཚམས་བཞག་འགྱོ། དེ་རིང་གི་གདན་ཞུས་སྐུ་མགྲོན་ལྷ་སྡེ་གནམ་ལོ་ཡག་གིས་བགྲོ་གླེང་ལྷུག་པོར་གནང་ནོར་ཐ་མ་ངས་བཀའ་དྲིན་ཆེ་ཞུ་ནི། ཨོ་སྟོབས་ཨ་ཕའི་མཚན་ཐོ་ཆེ།